པཱ་ཀི་སི་ཐན་གྱི་ནང་ལ་ད་རེས་ཉེ་དུས་གཟའ་ཕུར་བུའི་ཉིན་བྱས་པའི་སྤྱི་ཡོངས་འོས་བསྡུ་ཆེན་མོའི་ནང་ལ་སྲིད་དོན་ཚོགས་པ་གང་ལ་ཡང་མང་མོས་ཀྱི་རྒྱལ་ཁ་ཐོབ་མེད་པའི་རྗེས་ལ་དམག་མིས་དགའ་མོས་བྱས་པའི་སྲིད་བློན་ཟུར་པ་ན་བ་ཤ་རིབ་ཀྱི་ཤོག་ཁག་གིས་རྒྱལ་ཁབ་ནང་ལ་སྲིད་དབང་བཟུང་རྒྱུར་ཚོགས་པ་ཆུང་ཙག་གཞན་དང་མཉམ་འབྲེལ་གྱིས་སྲིད་གཞུང་ཞིག་སྒྲིག་འཛུགས་བྱེད་དགོས་པ་ཞིག་ཆགས་ཀྱི་ཡོད་པས་དབང་ཤུགས་ཆེ་བའི་ཡུལ་དེའི་དམག་མིས་སྲིད་དོན་ཚོགས་པ་ཁག་གིས་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ལ་བསམ་ཞིབ་བྱེད་དགོས་པའི་འབོད་སྐུལ་བྱས་བཞག། དམག་མིས་ཡུལ་དེའི་སྲིད་བློན་ཟུར་པ་ན་བ་ཤ་རིབ་ཀྱིས་དབུ་ཁྲིད་པའི་པཱ་ཀི་སི་ཐན་གྱི་ཁ་ཆེའི་ཚོགས་པ PML ལ་མང་མོས་ཀྱི་རྒྱལ་ཁ་ཐོབ་པའི་རེ་འདུན་བྱས་ཡོད་རུང་ཡིན་ན་ཡང་འོས་བསྡུ་དངོས་གཞིའི་ནང་ལ་དེང་སང་བཙོན་འཇུག་དོ་དམ་འོག་ཡོད་པ་ཡུལ་དེའི་སྲིད་བློན་ཟུར་པ Imran Khan གྱི་རྗེས་སུ་ཞུགས་མཁན་རང་དབང་སྒེར་ལངས་ཀྱི་འཐུས་མི་ཚོར་མང་མོས་ཀྱི་རྒྱལ་ཁ་ཐོབ་ཀྱི་ཡོད་པས་ཡུལ་དེའི་ནང་ལ་མཉམ་འབྲེལ་གྱི་སྲིད་གཞུང་ཞིག་སྒྲིག་འཛུགས་བྱ་རྒྱུར་སྐུ་ཞབས་ཤ་རིབ་ཀྱིས་ཁོང་གི་ཚོགས་པར་རྒྱབ་སྐྱོར་བྱེད་མཁན་རང་དབང་གི་ཚོགས་མི་རག་ཐབས་གནང་གི་ཡོད་འདུག་ཡུལ་དེའི་འོས་བསྡུ་ལས་ཁང་གིས་སྲིད་བློན་ཟུར་པ་སྐུ་ཞབས་ཨིམ་རཱན་ཁཱན་གྱི་ཚོགས་པ་པཱ་ཀི་སི་ཐན་ཏེ་རིག་ཨིན་སཱབ་དང་ཚོགས་པ་དེའི་ཚོགས་མི་ཚོས་འོས་བསྡུའི་ནང་ལ་མཉམ་ཞུགས་བྱེད་མི་ཆོག་པའི་དམ་བསྒྲགས་ཤུགས་ཆེ་བྱས་ཡོད་པའི་རྗེས་ལ་ཚོགས་པ་དེའི་ཚོགས་མི་ཚོས་རང་དབང་གི་འཐུས་མིའི་ཚུལ་དུ་འོས་བསྡུའི་ནང་ལ་མཉམ་ཞུགས་བྱེད་དགོས་པ་བཟོས་ཡོད་པ་དང། ཡུལ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་གྱི་ལོར་རྒྱ་གར་ནས་ཁ་བྲལ་ལོགས་སུ་ཐོན་པ་ནས་ད་ལྟ་བར་དུ་ལོ་དུས་ཕལ་ཆེར་ཕྱེད་ཀ་ལྷག་ཙམ་དམག་མིས་དབང་བསྒྱུར་བྱས་ཡོད་པ་དང་དམག་མིས་ད་ལྟ་ཡང་སྲིད་བློན་ཟུར་པ་སྐུ་ཞབས་ན་བ་ཤ་རིབ་ཀྱི་ཚོགས་པར་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་རྣམ་འགྱུར་བསྟན་ཏེ་ཆབ་སྲིད་ཀྱི་ཐོག་ལ་ཤུགས་རྐྱེན་ཆེན་པོ་བྱེད་ཀྱི་ཡོད་རེད། སྲིད་བློན་ཟུར་པ་ན་བ་ཤ་རིབ་དང་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གཉིས་ཀས་གཟའ་པ་སངས་ཀྱི་ཉིན་ཁོང་གཉིས་ཀྱི་ཚོགས་པར་རྒྱལ་ཁ་ཐོབ་ཡོད་ལུགས་གསུངས་ཏེ། སྲིད་གཞུང་རྗེས་མ་དེ་སུས་སྒྲིག་འཛུགས་བྱེད་ཀྱི་ཡོད་ངེས་གཏན་མེད་པ་ཞིག་ཆགས་ཡོད་པའི་སྐབས་འདིར་ཡུལ་དེའི་དམག་སྤྱི་སཱ་ཡིད་ཨ་སིམ་མུ་ནེར་གྱིས་ཁ་སང་གསར་འགོད་གསལ་བསྒྲགས་ཤིག་བཏོན་གནང་ཡོད་པ་དེའི་ནང་ལ། འོས་བསྡུ་ཟེར་བ་དེ་ནི་ཐོབ་ཤོར་གྱི་གནད་དོན་ཞིག་གང་ཡང་མིན་པར་མི་མང་གི་འདུན་པ་ཚོགས་པ་གང་ལ་ཡོད་མེད་གཏན་འབེབས་བྱེད་པའི་ཐབས་ཇུས་ཅིག་ཡིན་པ་དང། མི་མང་ཚོས་རྒྱལ་ཁབ་ཀྱི་རྩ་ཁྲིམས་ཆེན་མོར་ཡིད་ཆེས་བྱས་ཏེ་སོ་སོའི་འོས་ཤོག་འཕངས་ཡོད་པའི་སྲིད་དོན་ཚོགས་པ་ཚོས་རྒྱལ་ཁབ་ཀྱི་ཆིག་སྒྲིལ་གཙིགས་སུ་བཟུང་སྟེ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱེད་གལ་ཆེན་པོ་ཡོད་རེད། མི་འབོར་དུང་ཕྱུར་གཉིས་དང་བྱེ་བ་ལྔ་ཡོད་པའི་རྒྱལ་ཁབ་འདིའི་ནང་ལ་ཆབ་སྲིད་ཀྱི་འཐབ་རྩོད་དང་འཐེན་འཁྱེར་ཡོང་བ་འགོག་རྒྱུར་སྲིད་གཞུང་སྲ་བརྟན་ཞིག་བཟོ་རྒྱུ་གལ་འགངས་ཆེན་པོ་རེད་ཅེས་བཤད་འདུག་འོས་བསྡུའི་གྲུབ་འབྲས་ཐོན་རྒྱུར་འགོར་འགྱངས་བྱུང་སྐབས་དམག་མིས་འོས་ཤོག་ལ་འགྱུར་བ་གཏོང་གི་ཡོད་པའི་སྐྱོན་བརྗོད་བྱུང་རྗེས། སྐུ་ཞབས་ན་བ་ཤ་རིབ་ཀྱིས་ཁེ་ཉིན་གཟའ་པ་སངས་ཀྱི་ཉིན་རང་ཉིད་ཀྱི་ཚོགས་པར་རྒྱལ་ཁ་ཐོབ་ཡོད་ལུགས་གསལ་བསྒྲགས་གནང་ཡོད་རེད། ཡིན་ན་ཡང་ཡུལ་དེའི་སྲིད་བློན་ཐེངས་གསུམ་གནང་མྱོང་ཡོད་པ་སྐུ་ཞབས་ཤ་རིབ་ཀྱི་ཚོགས་པས་སྲིད་གཞུང་སྒྲིག་འཛུགས་བྱེད་ཐུབ་རྒྱུར་ཁོང་གིས་ཡུལ་དེའི་སྲིད་དོན་ཚོགས་པ་ཆུང་ཙག་ཁག་དང་རང་དབང་གི་ཚོགས་མི་ཚོ་དང་མཉམ་དུ

སྐུ་ཞབས་ཤ་རིབ་ཀྱིས་ངའི་ཚོགས་པར་རང་རྐྱ་ཐུབ་པའི་སྲིད་གཞུང་ཞིག་སྒྲིག་འཛུགས་བྱ་རྒྱུའི་འཐུས་མི་གྲངས་མང་གི་གནས་བབ་མེད་པས་ངའི་ཚོགས་པས་ཚོགས་པ་གཞན་དང་རང་དབང་གི་འཐུས་མི་ཚོ་དང་མཉམ་དུ་གྲོས་མོལ་བྱེད་དགོས་ཀྱི་འདུག་ཅེས་གསུངས་ཤག། པ་ཀི་སྟཱན་གྱི་ལུགས་སྲོལ་ལ། རང་དབང་གི་ཚོགས་མི་ཚོས་ཚོགས་པ་གང་ཞིག་གི་ཁོངས་སུ་མ་འཛུལ་བར་རང་དགར་སྲིད་གཞུང་སྒྲིག་འཛུགས་བྱེད་ཆོག་གི་མེད་པས་ཁོང་ཚོ་ཚོགས་པ་གང་ཞིག་གི་ཁོངས་སུ་འཛུལ་ཞུགས་བྱེད་དགོས་ཀྱི་ཡོད་རེད། སྐུ་ཞབས་ཨིམ་རཱན་ཁཱན་གྱིས་འོས་བསྡུའི་ནང་ལ་ཁོང་གི་ཚོགས་པར་རྒྱལ་ཁ་ཐོབ་ཡོད་པའི་འདོད་གཏམ་གསུངས་ཡོད་པ་དང་ཁོང་གི་ཚོགས་པ PTI ཡིས་བཤད་ཡ་བྱས་པ་ཡིན་ན་ད་རེས་ཀྱི་འོས་བསྡུའི་ནང་ལ་རང་དབང་གི་འོས་མི་ཉུང་མཐར་བརྒྱ་སྐོར་ཡོད་པ་ནས་སྐུ་ཞབས་ཨིམ་རཱན་ཁཱན་ལ་རྒྱབ་སྐྱོར་བྱེད་མཁན་འོས་མི་དགུ་བཅུ་ལ་རྒྱལ་ཁ་ཐོབ་ཡོད་པ་དང། ནཱ་ཝཱ་ཤ་རིབ་ཀྱི་ཚོགས་པར་གདན་གྲངས་བདུན་ཅུ་དོན་གསུམ་དང། པཱ་ཀི་སྟཱན་གྱི་སྲིད་བློན་དམ་པ Benazir Bhutto ཡི་སྲིད་དོན་ཚོགས་པ PP ལ་གདན་གྲངས་ལྔ་བཅུ་ང་བཞི་དང། ཁ་ཆེའི་ཆོས་ལུགས་ཀྱི་ཚོགས་པ MQM ལ་གདན་གྲངས་བཅུ་བདུན་ཐོབ་ཡོད་འདུག་སྲིད་བློན་ཟུར་པ་ཁཱན་གྱི་རྒྱབ་སྐྱོར་བ་ཚོས་ཡུལ་དེའི་རིགས་རྒྱུད་མངའ་སྡེ་པཀ་ཏུན་ནིས་ཐན་དང་སྦ་ལུ་ཅིས་ཐན་གྱི་ནང་ལ་སྐུ་ཞབས་ཁཱན་ལ་རྒྱབ་སྐྱོར་བྱེད་མཁན་འོས་མི་ཚོར་རྒྱལ་ཁ་ཐོབ་རྒྱུའི་རེ་ཞིག་ཡོད་པས་འོས་བསྡུ་ལས་ཁང་གིས་ད་ལྟ་གསལ་བསྒྲགས་བྱ་རྒྱུ་བསྡད་ཡོད་པའི་གདན་གྲངས་བཅུ་བོ་དེ་ཚོའི་གྲུབ་འབྲས་འཕྲལ་མ་ཉིད་དུ་གསལ་བསྒྲགས་བྱེད་དགོས་པ་དང་དེ་མིན་མི་མང་ལ་ཞི་བའི་སྒོ་ནས་ངོ་རྒོལ་བྱེད་དུ་འཇུག་རྒྱུའི་ཉེན་བརྡ་བཏང་ཡོད་འདུག། པ་ཀི་སྟཱན་གྱི་འདི་ལོའི་འོས་བསྡུའི་བརྒྱུད་རིམ་དེ་དག་དྲང་བདེན་ཞིག་ཡོང་གི་མེད་པ་དེར་ཨ་མི་རི་ཀ་དང་དབྱིན་ཇི་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ལ་བློ་འཚབ་ཡོང་གཞི་ཞིག་ཆགས་འདུག་ཅེས་གསུངས་ཡོད་པའི་གནས་ཚུལ་ཐོན། གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཟིན་ཡིན།